གསན་མཁན་རྣམ་པ་བདེ་མོ་ཡིན་ན་ང་ཞག་མོ་འཚོ་བ་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཨ་མདོ་སྐད་ཀྱི་ཐད་གཏོང་ལས་རིམ་ད་ལྟ་འགོ་འཛུགས་རྒྱུ་ཡིན། དེ་རིང་ནི་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ར་ཞེ་དགུ་རབ་གནས་ཆུ་སྟག་ལོ་བོད་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་རྩ་གཅིག་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་ཕྱི་ཟླ་གཉིས་པའི་ཚེས་བཅུ་གཅིག་རེས་གཟའ་སྤེན་པ་རེད། ཞུ་ནས་ངས་རླུང་འཕྲིན་གསན་མཁན་རྣམས་ལ་བཀྲ་ཤིས་བདེ་ལེགས་གི་འཚམས་འདྲི་དང་བཅས་དེ་རིང་གི་ལས་རིམ་ཁག་ངོ་སྤྲོད་དང་གསར་འགྱུར་བྱ་རྒྱུ་ཡིན། ང་ཞག་མོ་འཚོ་བ་ཡིན།

མི་རིགས་ཀྱི་རིག་པ་བ་དང་དགེ་རྒན་ཆེན་མོ་བ་ཞིག་གིས་འཛམ་གླིང་ཡོངས་སུ་གཉེན་སྒྲིག་གི་སྲོལ་རྒྱུན་དེ་མུ་མཐུད་དུ་རྒྱུན་གནས་ཐུབ་རྒྱུར་ཉེན་ཁའི་རང་བཞིན་ཞིག་ཏུ་གྱུར་ཡོད་པའི་སྐོར་ཉེན་བརྡ་བཏང་བའི་ཐད་ལ་གནས་ཚུལ་ཕྱོགས་བསྒྲིགས་བྱས་པ་ཞིག་དང་བཅས་དེ་རིང་གི་ལས་རིམ་ཁག་གསན་རོགས་གནང། གསན་མཁན་རྣམ་པ་སྔོན་ལ་དེ་རིང་གི་གསར་འགྱུར་བྱས་རྗེས་གོང་ས་མཆོག་གིས་རྒྱ་གར་དབུས་གཞུང་གི་གྲངས་ཉུང་མི་རིགས་ཀྱི་སྐུ་ཚབ་རིན་ཆེན་ལྷ་མོ་ལགས་སུ་མཇལ་ཁ་བསྩལ་འདུག་ཟླ་བ་འདིའི་ཚེས་བཅུ་ཉིན་གྱི་སྔ་དྲོར་བཞུགས་སྒར་རྒྱལ་བའི་ཕོ་བྲང་དུ་བོད་ཀྱི་བླ་ན་མེད་པའི་དབུ་ཁྲིད ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་རྒྱ་གར་དབུས་གཞུང་གི་གྲངས་ཉུང་མི་རིགས་ལྷན་ཁང་གི་ནང་པའི་སྐུ་ཚབ་རིན་ཆེན་ལྷ་མོ་ལགས་སུ་དམིགས་བསལ་མཇལ་ཁ་བསྩལ་ཏེ་ཁོ་མོས་ད་བར་བོད་མིའི་བདེ་སྡུག་ཆེད་དུ་ཕྱག་ལས་གནང་བར་ཐུགས་དགྱེས་ཚོར་ཆེན་པོས་བསྔགས་བརྗོད་མཛད་འདུག་མཇལ་ཁ་གྲུབ་མཚམས་སུ་ལྕམ་མོ་རིན་ཆེན་ལྷ་མོ་ལགས་ཀྱིས་གསར་འགོད་པར་གསུངས་དོན། ད་རེས་གོང་ས་སྐྱབས་མགོན་ཆེན་པོ་མཆོག་དངོས་སུ་མཇལ་རྒྱུ་བྱུང་སྟེ་ཁོང་གི་བྱིན་རླབས་ཐོབ་པར་ཧ་ཅང་གི་དགའ་ཚོར་བྱུང། མགོན་པོ་གང་ཉིད་མཆོག་ནས་ཐུགས་བརྩེ་ཆེན་པོས་མ་འོངས་པར་ངའི་ལས་དོན་ཐམས་ཅད་ལམ་ལྷོང་ཡོང་བར་ཐུགས་སྨོན་སེམས་གསོ་གནང་སོང། ལྷག་དོན་དུ་ངས་ད་བར་བོད་པའི་སྤྱི་ཚོགས་ཀྱི་བདེ་སྡུག་ཆེད་དུ་ལས་ཀ་ཅུང་ཙམ་ཞིག་བསྒྲུབས་ཡོད་པ་ཁོང་ལ་སྙན་སེང་ཞུས་པར་མགོན་པོ་གང་ཉིད་མཆོག་ནས་ཐུགས་དགྱེས་ཚོར་ཆེན་པོས་ཐུགས་རྗེ་ཆེ་ཞེས་གསུངས་པས་ང་ཡང་ཧ་ཅང་གི་དགའ་ཚོར་བྱུང་བ་མ་ཟད། འབྱུང་འགྱུར་ང་རང་རྒྱ་གར་མངའ་སྡེ་གང་ང་ཕྱིན་ན་ཡང་བོད་པའི་ཆེད་དུ་མུ་མཐུད་དུ་ལས་ཀ་བྱེད་རྒྱུའི་ཆོད་སེམས་བརྟན་པོ་ཡོད་ལ་དེ་ནི་ངའི་བསོད་ནམས་ཡིན་ཞེས་འགྲེལ་བརྗོད་གནང་ཡོད། རྒྱ་གར་དབུས་གཞུང་གི་གྲངས་ཉུང་མི་རིགས་ལྷན་ཁང་གི་ནང་པའི་སྐུ་ཚབ་རིན་ཆེན་ལྷ་མོ་ལགས་ནི་ད་རེས་ཧི་མ་ཅལ་མངའ་སྡེའི་ཀང་ར་རྫོང་དང་མན་ཌི་རྫོང་གཉིས་ཀྱི་ནང་གཞུང་འབྲེལ་གྱི་གཟིགས་སྐོར་སུ་ཕེབས་པ་དང་མཉམ་དུ་ཁོང་གིས།

ད་ལྟའི་ཆར་ལྷ་ས་ཁུལ་དུ་གཞུང་འབྲེལ་ངོས་ནས་ཆབ་སྲིད་ཀྱི་དུས་ཚོད་ཛ་དྲག་ཤོས་ཤིག་ཏུ་ངོས་འཛིན་བྱེད་བཞིན་ཡོད་པས། མི་མང་གིས་སྤྱི་ཚོགས་བདེ་འཇགས་ལ་འགན་འཁུར་སྐོར་བརྗོད་བཞིན་ཡོད་པ། བོད་ནང་གི་འབྲེལ་ཡོད་བོད་མི་གཉིས་ནས་འདི་གའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་ཞིང། ལྷ་ས་ལ་ཡོད་དོན་དུ་དམག་མི་དུས་ཚོད་སྐོར་སློབ་གཉེར་སྐོར་དངོས་ཡོད་དྲ་ཡིག་རེ་བཞག། གོང་གསལ་བོད་ནང་གི་འབྲེལ་ཡོད་བོད་མི་ཞིག་ནས་མུ་མཐུད་བརྗོད་དོན་ལ། ཉེན་རྟོག་པ་འགྲེམས་འཇོག་བྱེད་ཡུལ་གཙོ་བོ་མི་མང་བོ་འདུ་འཛོམས་བྱེད་ཡུལ་ལྷ་སའི་གཙུག་ལག་ཁང་དང་བར་སྐོར་ལམ་ཡིན་པ་དང། དེ་སྔ་ཉེན་རྟོག་པ་དང་དམག་མི་མང་བོ་མེད་ན་ཡང་ཕྱི་ཟླ་གཉིས་པའི་ཚེས་འགོ་ནས་བར་སྐོར་དང་ཕོ་བྲང་པོ་ཏཱ་ལའི་སྐོར་ལམ་དུ་དམག་མི་མང་བོ་འགྲེམས་འཇོག་གིས་སྐོར་གཡེང་དང། མཚམས་རེར་གང་བྱུང་དུ་བར་སྐོར་ནང་སྐད་ཤུགས་ཆེན་པོས་དམག་སྦྱོང་སོགས་བྱེད་བཞིན་ཡོད་པ་འགྲེལ་བརྗོད་གནང་གི་འདུག། ད་དེ་འདྲ་ཡིན་དུས་དེ་མ་ཆབ་སྲིད་ཀྱི་སྐོར་བྱ་བ་དང་གཅིག་དེ་འདྲའི་སྐོར་ཅི་བཤད་ནུས། སྤྱིར་འདི་ལོ་རྒྱ་ནག་གཞུང་གིས་བོད་ཀྱི་ས་ཁུལ་གཞན། བླ་བྲང་དང་སྐུ་འབུམ་སོགས་སུ་སྨོན་ལམ་དང་འབྲེལ། ཉེན་རྟོག་པ་དང་དམག་མི་འགྲེམས་འཇོག་དང། དད་ལྡན་མི་མང་གི་འགྲོ་འདུག་ཐད་ལྟ་བཤེར་ཤུགས་ཆེར་བྱས་ཡོད་པ་དང། ཡང་འབྲེལ་ཡོད་བོད་མི་གཞན་དེས་ད་ལྟའི་ཆར་མདོ་སྟོད་སྨད་ཕྱོགས་ནས་ལྷ་སར་མཆོད་མཇལ་བ་ཤུགས་ཆེར་ཡོང་གི་ཡོད་པ་དང། མཆོད་མཇལ་སོགས་ཀྱི་སྐབས་སུ་ཞིབ་བཤེར་དང་ལག་འཁྱེར་དཔང་ཡིག་ས་ཚིགས་རེ་རེ་ནས་སྟོན་དགོས་པ་དང། ལྷ་སའི་གཙུག་ལག་ཁང་ལ་སྔ་དྲོ་དང་ཕྱི་དྲོའི་ཆུ་ཚོད་དྲུག་པ་མ་གཏོགས

ནམ་རྒྱུན་ལྷ་སར་ཡོང་ན་བདེ་འཇགས་ཡོད་པ་མ་རེད་བཤད་སྲོལ་ཡོད་པ་རེད། ད་ལྟའི་ཆར་ལྷ་ས་ཡོངས་དམག་གིས་བསྐོར་ནས་ཡོད་པས་བདེ་འཇགས་ཐད་སེམས་འཚབ་དགོས་པ་མི་འདུག་ཅེས་ཟུར་ཟ་གཏོང་ཆེད་བཤད་བཞིན་པ་མཐོང་རྒྱུ་འདུག་ལ། སང་ཡོང་ཡོང་སོང་ལ་ཤི་སང་ལ་བླ་སར་བའང་སིབ་སིབ་པོ་ཐའི་ཨན་བྱོན་ནར་བོ་ཀི་ནི་མི་ཁ་ཡི་ཤ་ཏོག་རི་ཨན་ཏོ་ཨན་བྱོན། སྤྱིར་རྒྱ་ནག་གཞུང་གིས་འདི་ལོ་བོད་ནང་སྤྱི་ཚོགས་བདེ་འཇགས་ཆེད་ཡིན་སྐོར་བརྗོད་ནས་དམ་དྲག་ཤུགས་ཆེར་བྱེད་བཞིན་ཡོད་པ་དང། ཉིན་ཤས་སྔོན་ཁྱུང་མཆུ་དང་རྔ་བ་ཕྱོགས་སུ་སྤྱི་ཚོགས་བདེ་འཇགས་ཆེད་ཡིན་སྐོར་བརྗོད་ནས་ཡིག་ཆ་ཞིག་ལ་ས་ཡིག་ཀྱང་རྒྱག་བཅུག་གི་ཡོད་པའི་གནས་ཚུལ་ཐོན་ཡོད་པ་རེད། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་སངས་རྒྱས་དཀོན་མཆོག་གིས་གཞིས་སྒར་རྡ་རམ་ས་ལ་ནས། རྣམ་པ་ཚོས་ད་ལྟ་གསན་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ཡིན། བོད་ཀྱི་ཆབ་སྲིད་བཙོན་པ་ཚོ་ལོ་བཅོ་ལྔ་ཉི་ཤུར་བཙོན་ཁང་དུ་བཞུགས་ན་ཡང་སྐྱབས་བཅོལ་དུ་འབྱོར་སྐབས་འཛུམ་ཤིག་ཤིག་བཞུགས་ཐུབ་པ་ནི་བོད་ཀྱི་རིག་གཞུང་གི་གཟི་བརྗིད་རེད་ཅེས་བོད་ཀྱི་དཔེ་མཛོད་ཁང་གི་ངེས་སྟོན་པ་དགེ་བཤེས་ལྷག་རྡོར་ལགས་ནས་དཔེ་དེབ་ཁག་ཅིག་དབུ་འབྱེད་སྐབས་སུ་གསུངས་ཡོད་པའི་ཐད་འདི་ག་རླུང་འཕྲིན་ཁང་གི་གསར་འགོད་པ་བློ་བྷེ་གིས་གནས་ཚུལ་བཏང་བར་གསན་རོགས་གནང།
གཞིས་སྒར་དུ་རྟེན་གཞི་ཆགས་པའི་བོད་ཀྱི་དཔེ་མཛོད་ཁང་གིས་སྤྱི་ཟླ་གཉིས་པ་གི་ཚེས་བརྒྱད་ཉིན། ཆབ་སྲིད་བཙོན་ཟུར་གི་མི་ཚེའི་ལོ་རྒྱུས་དང་འདོར་མེད་ཁུར་གྱི་ངག་རྒྱུན་ལོ་རྒྱུས་གཅིག། རྗེ་རིན་པོ་ཆེ་གི་སྙན་ངག་གི་འགྲེལ་བ་ཁག་ཅིག་དང་དབྱིན་ཡིག་ཐོག་གི་བོད་ཀྱི་དུས་དེབ་དང། སྒོམ་ཆེན་དང་རྫ་རྩིག་གི་གཏམ་རྒྱུད་བཅས་དེབ་ལྔ་དབུ་འབྱེད་གནང་སྐབས། བོད་ཀྱི་དཔེ་མཛོད་ཁང་གི་ངེས་སྟོན་པ་དགེ་བཤེས་ལྷག་རྡོར་ལགས་ནས། རྩོམ་པ་པོ་ཚོར་བསྔགས་བརྗོད་ཡི་རང་དང་འབྲེལ་ཏེ་བོད་ཀྱི་རིག་གཞུང་གིས་ཏོག་དབྱིབས་ནད་ཡམས་འཚུབ་འགྱུར་སྐབས་སུ། མི་མང་པོར་སེམས་ཁམས་ཞི་བདེ་ཡོང་རྒྱུར་ཕན་ཐོགས་ཆེན་པོ་འབྱུང་གི་ཡོད་པ་དང། བོད་ཀྱི་ཆབ་སྲིད་བཙོན་པ་ཚོ་ལོ་བཅོ་ལྔ་ཉི་ཤུ་ལ་བཙོན་ཁང་དུ་བཞུགས་ནའང། སྐྱབས་བཅོལ་དུ་འབྱོར་སྐབས་ད་དུང་འཛུམ་ཤིག་ཤིག་གི་ངང་བཞུགས་ཐུབ་པ་ནི་བོད་ཀྱི་རིག་གཞུང་གི་གཟི་བརྗིད་ཡིན་པ་འགྲེལ་བརྗོད་གནང་གི་འདུག། ཨ་མ་ཨ་བདེ་ལ་སོགས་པ་དང་ད་དེ་ནས་རྣམ་རྒྱལ་གྲྭ་ཚང་གི་ད་ལྟ་སློབ་དཔོན་ལ་བགྲེས་སོང་ཤག་འགྲོ་མཁན་དེའི་ཆེད་དུ་ཚོ་མང་པོ་ཅིག་བོད་ནས་ཐོག་མར་ཕེབས་དུས་ནས་དེ་སྐད་སྒྱུར་བྱས་ནས་ཡར་མར་རོགས་པ་བྱས་ནས་འགྲོ་མྱོང་ངས་རོབ་ཙམ་རོབ་ཙམ་ཤེས་ཀྱི་ཡོད།

ཆུ་འཛིན་དཀར་པོ་མ་དང་མར་སྐད་བཞི་མ་གི་འགྲེལ་བའི་རྩོམ་པ་པོ་དགེ་བཤེས་ལྷ་རམས་པ་རོང་པོ་བློ་བཟང་སྙན་གྲགས་ལགས་ནས་བོད་ཀྱི་རིག་གཞུང་ནི་བཀའ་བསྟན་གཉིས་དང་བོད་མཁས་པ་ཚོ་གི་གསུང་འབུམ་ཁག་ཆགས་ཡོད་པ་དང། དེ་ཚོར་གོ་བ་ཡག་པོ་ལོན་པར་སྲོལ་རྒྱུན་སྙན་ངག་ལ་གོམས་འདྲིས་མེད་ན་ཆ་ཚང་གོ་བ་ལོན་ཁག་པོ་ཡིན་པས། སྲོལ་རྒྱུན་སྙན་ངག་ལ་མ་སྦྱངས་ན་བོད་ཀྱི་མཁས་པ་ཚོ་གི་རྣམ་དཔྱོད་ཀྱི་རྩལ་དེ་ཚུར་ལེན་མི་ཐུབ་པར་བརྟེན། སྲོལ་རྒྱུན་སྙན་ངག་ཧ་ཅང་གལ་ཆེན་ཆགས་པ་ངོ་སྤྲོད་གནང་གི་འདུག།
བོད་ཀྱི་རིག་གཞུང་དེ་ག་རེ་ཟེར་ན་བཀའ་བསྟན་གཉིས་དང། བོད་ཀྱི་མཁས་པ་ག་ཚོད་ཀྱི་གསུང་འབུམ་དེ་ཆགས་བསྡད་ཡོད་རེད། ད་དེ་ཚོ་གི་དོན་དག་དེ་ཚུར་ལེན་ཡག་ལ། རྗོད་བྱེད་ཚིག་གི་རྩལ་མང་པོ་གི་སྦྱངས་ནས་སྦྱངས་བཞག་ཡོད་རེད། ད་དེ་གོ་བ་ལེན་ཡག་དེ་ལ་གོ་དོན་ལེན་ཡག་དེ་ལ་སྲོལ་རྒྱུན་གྱི་སྙན་ངག་གི་རྩོམ་སྒྲིག་ཅིག་མེད་ན། ཆ་ཚང་ཅིག་གོ་བ་ལེན་ཐུབ་ཡག་ཁག་པོ་རེད། བརྒྱ་ཆ་བརྒྱ་དེ་ཁག་པོ་རེད། གཅིག་སོ་སོ་གི་གང་ཤེས་བ་དེ་མི་ཚོ་གི་བསམ་བློ་གི་ནང་ལ་ཕར་རྩིས་སྤྲད་ཡག་གི་བརྒྱུད་ལམ་དེ་རྩོམ་རིག་དེ་ཆགས་བསྡད་ཡོད་རེད།

ད་ང་ཚོ་མིའི་ནང་ལོགས་ལ་སྤྱི་ཚོགས་ནང་ལོགས་ལ་གཅིག་གིས་གཅིག་ལ་མགོ་སྐོར་བཏང་ཐུབ་ན་ཡང་གནས་སྐབས་རིང་ལས་རྒྱུ་འབྲས་ལ་མགོ་སྐོར་བཏང་ས་ཡོད་མ་རེད་ཞེས་སྡོམ་འདི་བརྒྱབ་ཡོད་མཁན་རེད། བོད་ཀྱི་དུས་དེབ་ཟེར་བའི་ནང་ལ་དག་ལྡན་འབྲས་ལྗོངས་གསར་འགྱུར་མེ་ལོང་སོགས་ཀྱི་སྐོར་ཞིབ་འཇུག་ཆེད་རྩོམ་བཏོན་ཡོད་པ་དང། ལྷ་སྡེ་ལྡན་འགག་སྡོམ་གྱི་མེས་པོའི་ངག་རྒྱུན་ཟེར་བའི། རྩོམ་པ་པོ་འོད་ཟེར་རང་གི་ཕ་ཡུལ་ཨ་མདོ་གི་ནང་གི་སོ་སོའི་སྐྱེས་ཡུལ་གྱི་ངག་རྒྱུན་ལོ་རྒྱུས།

ཟླ་བ་འདིའི་ཚེས་དགུ་ཉིན་ཁེ་ན་ཏྲའི་ཕྱི་འབྲེལ་ལས་དོན་ཚོགས་ཆུང་གི་འགྲོ་བ་མིའི་ཐོབ་ཐང་ཚན་པའི་འཐུས་མི་ཁག་བརྒྱད་ལས་གྲུབ་པའི་སྐུ་ཚབ་དང་ལྷན་དུ་འབུམ་རམས་པ་རྒྱ་ལོ་ལགས་དང་བོད་དོན་ལས་འགུལ་བ་འཆི་མེད་ལྷ་མོ་ལགས་བཅས་ཨོ་ཀྲ་བ་རྒྱལ་སའི་ཁུལ་དུ་རྒྱ་ནག་གཞུང་གི་ཧྲི་ཅི་ཨོ་བོད་ནང་གི་གནས་སྟངས་སྤྱི་དང་བོད་ཕྲུག་སློབ་མ་རྣམས་གཏན་འཇགས་སློབ་ཁྲིད་བྱེད་བཞིན་པའི་སྐོར་ལ་ཉམས་ཞིབ་ཞིག་གནང་རྒྱུ་ཡིན་པ། བོད་དོན་ལས་འགུལ་བ་འཆི་མེད་ལྷ་མོ་ལགས་ནས་ཁ་པར་བརྒྱུད་འགྲེལ་བརྗོད་གནང་བྱུང། རྩ་བའི་ཚེས་བདུན་ཉིན་བོད་དོན་ལས་འགུལ་ལྟེ་གནས་ཁང་གི་ལྷ་སྒྲོན་བཀྲས་མཐོང་ལགས་དང་འབུམ་རམས་པ་རྒྱ་ལོ་ལགས། བོད་དོན་ལས་འགུལ་བ་འཆི་མེད་ལྷ་མོ་ལགས་བཅས་ཁེ་ན་ཏྲའི་རྒྱལ་ས་ཨོ་ཀྲ་བྷ་རུ་ཆེད་དུ་བཅར་ནས་ཁེ་ན་ཏྲའི་བོད་ཀྱི་གྲོགས་པོ་ཚོགས་པའི་ཚོགས་གཙོ་སྐུ་ཞབས་ཨ་རི་ཧྥུ་བྷི་རན་ནེ་ལགས་དང་ཚོགས་གཞོན་སྐུ་ཞབས་ཇེམ་སི་མཱེ་ལོ་ནེ་ལགས་གཙོས་བྱས་པའི་འཐུས་མི་བཅོ་བརྒྱད་ལྷག་ཙམ་ཞིག་ལྷན་དུ་བོད་ནང་གི་གཏན་འཇགས་སློབ་གྲྭ་དང་འབྲེལ་བའི་སྐོར་ཕན་ཚུན་གྲོས་བསྡུར་དང་དེ་དག་གི་གནས་སྟངས་རྒྱུས་ལོན་བྱེད་རྒྱུ་ཡིན་འདུག་རྒྱ་ནག་གི་སྟངས་འཛིན་འོག་གི་ཞིན་ཅང་རང་སྐྱོང་ལྗོངས་ཟེར་བའི་མངའ་སྡེའི་སྤྱི་ཁྱབ་བློན་ཆེན་གྱིས་ཡོ་རུབ་ཡུལ་གྲུ་ཁག་ཅིག་གི་ནང་གཟིགས་སྐོར་སྐབས་ཡོ་རུབ་མནའ་འབྲེལ་མཐུན་ཚོགས་ཀྱི་དཔོན་རིགས་ནས་ཐུག་འཕྲད་བྱེད་འཆར་ཡོད་པ་དེར་རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་ཚོགས་པ་ཁག་གིས་སྐྱོན་བརྗོད་ཤུགས་ཆེན་བྱེད་བཞིན་པ་རེད་ཟླ་བ་འདིའི་ཚེས་བཅུ་ཉིན་ཧྥ་རན་སིའི་གསར་སྤེལ་ཁང་གིས་གནས་ཚུལ་སྤེལ་བ་ལྟར་ན་ཡོ་རུབ་མནའ་འབྲེལ་མཐུན་ཚོགས་ཀྱི་དཔོན་རིགས་ནས་ཤར་ཐུར་ཀི་སི་ཐན་ཏེ་ཞིན་ཅང་གི་མངའ་སྡེའི་སྤྱི་ཁྱབ་ཨེར་ཁན་ཐུ་ནི་ཡ་ཟི་ཡིས་མི་འགྱངས་བར་སྦུ་རུ་སེལ་དང་ལོན་ཌོན་ནང་གཟིགས་སྐོར་སྐབས་སུ་ཐུག་འཕྲད་བྱེད་འཆར་ཡོད་པ་དེར་འགྲོ་བ་མིའི་ཐོབ་ཐང་ཚོགས་པ་ཁག་ནས་སྐྱོན་བརྗོད་བྱེད་བཞིན་པ་མ་ཟད་དེ་བཞིན་དབྱིན་ཇིར་ཡང་སྐྱོན་བརྗོད་ཕོག་བཞིན་པ་རེད། ཐུ་ནི་ཡ་ཟི་ནི་ཞིན་ཅང་ནང་ཡུ་གུར་ཁ་ཆེ་གྲངས་ཉུང་མི་རིགས་ཐོག་དྲག་གནོན་བྱས་པར་བརྟེན་ཨ་མི་རི་ཀས་ཉེས་ཆད་བཀག་སྡོམ་བྱས་པའི་མི་སྣའི་གྲས་ཡིན་ཞིང་ཁོ་པ་ཟླ་བ་འདིའི་ཟླ་མཇུག་ཏུ་ཡོ་རུབ་ནང་གཟིགས་སྐོར་བྱེད་འཆར་ཡོད་འདུག། ཨ་རིའི་ནང་རྟེན་གཞི་བྱས་པའི་འགྲོ་བ་མིའི་ཐོབ་ཐང་ཚོགས་པས་བརྗོད་ན་ཡོ་རུབ་མནའ་འབྲེལ་མཐུན་ཚོགས་དང་དབྱིན་ཇི་ནས་ཐུ་ནི་ཡ་ཟི་དང་རྒྱ་ནག་གི་མཐོ་རིམ་དཔོན་རིགས་གཞན་དག་གིས་འགྲོ་བ་མིའི་རིགས་རྩ་མེད་བཏང་བའི་ཉེས་པ་བསགས་པའི་ཉེན་ཁའི་ཐད་ནུས་པ་ཅི་འདྲ་ཡོད་མེད་ཐད་ལ་རྟོག་ཞིབ་བྱེད་པ་དང་དེར་བཀག་སྡོམ་ལག་བསྟར་བྱེད་དགོས་པ་རེད་ཅེས་བརྗོད་འདུག། ཨ་རིའི་དམག་མིའི་གནམ་གྲུས་ཨ་ལ་སི་ཀའི་མཚོ་འགྲམ་ནས་འཕུར་ཡོང་བའི་ངོ་ཐག་མ་ཆོད་པའི་དངོས་གཟུགས་ཤིག་གཏོར་བཅོམ་བྱས་འདུག། ཕོ་བྲང་དཀར་པོའི་དཔོན་རིགས་ཤིག་ནས་བརྗོད་ན་ཨ་རིའི་དམག་མིའི་གནམ་གྲུ་ཞིག་གིས་སྲིད་འཛིན་ཇོ་སྦེ་ཌེན་གྱི་བཀའ་ལྟར་རེས་གཟའ་པ་སངས་ཉིན་ཨ་རིའི་ཨ་ལ་སི་ཀ་མཚོ་འགྲམ་ནས་འཕུར་ཡོང་བའི་ངོ་ཐག་མི་ཆོད་པའི་དངོས་གཟུགས་ཤིག་གཏོར་བཅོམ་བྱས་པ་ཚེས་བཅུ་ཉིན་ཨེ་ཕེ་གསར་སྤེལ་ཁང་གིས་གནས་ཚུལ་སྤེལ་འདུག། རྣམ་པ་ཚོས་ད་ལྟ་གསན་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ཡིན། ཨོ་སི་ཁྲི་ལི་ཡ་གཞུང་གིས་རྒྱ་ནག་ནས་བཟོས་པའི་ལྟ་སྲུང་པར་ཆས་ཁག་ལ་རྟོག་ཞིབ་ཞིབ་འཇུག་གནང་དགོས་པའི་སྐོར་ཡུལ་དེའི་རྒྱལ་སྲུང་ལྷན་ཁང་ལ་བཀའ་བཏང་ཡོད་པའི་ཐད་བོད་ཀྱི་འབྲེལ་ཡོད་དྲ་རྒྱའི་བདེ་འཇགས་ཀྱི་ཆེད་མཁས་པ་དང་ཨོ་སི་ཁྲི་ལི་ཡར་བཞུགས་པའི་ཉམས་ཞིབ་པར་སྐད་ཐོག་གི་བཅར་འདྲི་དང་གནས་ཚུལ་ཕྱོགས་བསྒྲིགས་བྱས་པར་གསན་རོགས་གནང། ཨོ་སི་ཁྲི་ལི་ཡ་གཞུང་གིས་རྒྱ་ནག་ནས་བཟོས་པའི་ལྟ་སྲུང་པར་ཆས་ཁག་ལ་རྟོག་ཞིབ་གནང་དགོས་པའི་སྐོར་ཡུལ་དེའི་རྒྱལ་སྲུང་ལྷན་ཁང་ལ་བཀའ་བཏང་ཡོད་པ་རེད། ཨོ་སི་ཀྲུ་ལི་ཡའི་རྒྱལ་སྲུང་ལྷན་ཁང་ནས་བེད་སྤྱོད་བྱེད་བཞིན་པའི་འཕྲུལ་རིག་ཁག་ལ་བརྟག་དཔྱད་གནང་རྒྱུ་ཡིན་པའི་སྐོར་ཨོ་སི་ཀྲུ་ལི་ཡའི་རྒྱལ་སྲུང་བློན་ཆེན་རེ་ཆཱར་མར་ལེས་ལགས་ཀྱིས་རེས་གཟའ་ཕུར་བུའི་ཉིན་གསུངས་པའི་སྐོར་རོའི་ཊར་གསར་འགྱུར་ལས་ཁུངས་ཀྱིས་ལུང་འདྲེན་བྱས་ཡོད་ལ། དེ་ཡང་རྒྱ་ནག་ནས་བཟོས་པའི་པར་ཆས་ཁག་ལ་བདེ་འཇགས་ཀྱི་ཐད་ནས་ཉེན་ཁ་ཡོད་པའི་གནས་ཚུལ་ཐོན་པ་དང་མཉམ་དུ་གསུངས་པ་ཞིག་ཡིན་པ་རེད། ཡིན་ནའང་རྒྱ་ནག་གི་བྷེ་རུན་པར་ཆས་བཟོ་སྐྲུན་བྱེད་མཁན་གྱི་བཟོ་གྲྭས་ཨོ་སི་ཏྲེ་ལི་ཡའི་རྒྱལ་སྲུང་ལ་ཉེན་ཁ་ཡོད་ཚུལ་བཤད་པ་དེ་ནི་ནོར་བ་ཞིག་ཡིན་པའི་སྐོར་བརྗོད་ཅིང། ཚོང་ལས་ཁང་དེའི་མགྲིན་ཚབ་པས་ཡིག་ཐོག་ནས་གསལ་བཤད་བྱས་པའི་ནང་དུ། ང་ཚོའི་པར་ཆས་ཁག་ནི་ཨོ་སི་ཏྲེ་ལི་ཡའི་ཁྲིམས་ལུགས་དང་མཐུན་ཞིང། བདེ་འཇགས་ཀྱི་དགོས་མཁོའི་ཆ་རྐྱེན་དང་ལྡན་པ་ཞིག་ཡིན་ཚུལ་བརྗོད་ཡོད་པ་རེད། གནས་ཚུལ་དེའི་ཐད་ནས། ད་ལྟ་ཨ་མེ་རི་ཀའི་བྱང་བྷི་ར་ཇི་ནི་ཡའི་གཙུག་ལག་སློབ་ཆེན་དུ། དྲ་རྒྱའི་བདེ་འཇགས་ཀྱི་ཕྱག་ལས་གནང་བཞིན་པའི་གློག་ཀླད་ཀྱི་ཆེད་མཁས་པ་འཇམ་དབྱངས་ལགས་ལ། རྒྱ་ནག་གི་མཉེན་ཆས་དེ་དག་ལ་ཉེན་ཁ་ཡོད་མེད་ཀྱི་སྐོར་ནས་བཅར་འདྲི་བྱས་སྐབས་ཁོང་གིས་གསུངས་དོན།

ཡིག་མཛོད་ཁག་ཕྱིར་རྒྱ་ནག་ལ་མཁོ་སྤྲོད་བྱེད་ཀྱི་ཡོད་པ་རེད་ཅེས་འགྲེལ་བརྗོད་གནང་ཡོད་པ་རེད། གཞི་ནས་གནས་ཚུལ་དེ་དང་བསྟུན་ནས་ཨོ་སི་ཀྲུ་ལི་ཡས་རྒྱ་ནག་ལ་བཟུང་བའི་སྲིད་ཇུས་ཀྱི་འགྱུར་འགྲོས་སྐོར་ནས། ད་ལྟ་ཨོ་སི་ཀྲུ་ལི་ཡར་བཞུགས་པའི་རྒྱ་ནག་སྐོར་གྱི་ཉམས་ཞིབ་པ་དང། རྩོམ་པ་པོ་ལྷ་སྡེ་གནམ་ལོ་ཡག་ལ་བཅར་འདྲི་བྱས་སྐབས་ཁོང་གིས་གསུངས་དོན། ད་འདི་ཨོ་སི་ཀྲུ་ལི་ཡ་གི་གཞུང་གི་འོག་གི་ད་རྒྱལ་སྲུང་གི་ལྷན་ཁང་གི་ལས་ཁུངས་ཁག་གི་ནང་ན་བོད་གོང་མའི་གི་ཡིན་ན་ད་རྒྱ་ནག་དམར་ཤོག་གཞུང་གི་གཉེར་ཁང་ཁག་གི་བཟོ་བཀོད་གི་ཡིན་ན་ལྟ་སྲུང་པར་ཆས་ཡིན་ན་འདི

གོ། ད་སྐབས་འདི་དང་སྐབས་དེ་ནི་ད་འདིའི་རིགས་ཡང་ཨ་ཧྲི་པའི་གོ་ནོར་འདི་གི་ཡིན་ན་རྟགས་གཅིག་རེད། ཨ་ནི་ཨོ་སྟྲོ་ལི་ཡ་གི་འགོ་འཛུགས་གི་བཏང་རེད་འགོ་འཛུགས་གི་བཏང་ན་ད་བོད་རྒྱལ་ཁབ་མང་གི་ནང་ནས་ཡིན་ན་འདི་འགོ་འཛུགས་གི་ཡིན་པ་དེ་གསལ་བོ་རེད། དེ་བཞིན་རྒྱལ་སྲུང་བློན་ཆེན Richard Marles ལགས་ལ ABC རླུང་འཕྲིན་ཁང་གིས་བཅར་འདྲིའི་སྐབས་སུ་མུ་མཐུད་དུ་འགྲེལ་བརྗོད་བྱས་པའི་ནང་དུ། དེ་ནི་དོ་སྣང་བྱེད་གཞིའི་གནད་དོན་ཞིག་ཡིན་པ་དང། ང་ཚོས་དངོས་གནས་རྒྱལ་སྲུང་ལྷན་ཁང་དུ་འགྲེམས་འཇོག་བྱས་ཡོད་པའི་པར་ཆས་ཡོད་དོ་ཅོག་ལ་བསྐྱར་ཞིབ་ཀྱིས

ཞེས་འགོ་བརྗོད་དུ་བྲིས་པའི་རྩོམ་ཡིག་ཅིག་ཨ་མི་རི་ཀའི་ཧིའུ་སི་ཀྲན་སློབ་ཆེན་གྱི་མིའི་རིགས་ཀྱི་རིག་པ་བ་དང་དགེ་རྒན་ཆེན་མོ་ལྕམ་ལྡེ་ན་ཧན་ནཱ་ཧྥོར་དུ་ཡིས་སྣེ་ཁྲིད་པའི་ཞིབ་འཇུག་པ་ཚོས་བུད་མེད་ཚོས་སྲོལ་རྒྱུན་འདོར་དགོས་དོན་གྱི་རྒྱུ་རྐྱེན་ཐད་རྩད་གཅོད་དང་ཞིབ་འཇུག་བྱས་ཏེ་བྲིས་པ་ཞིག་ཉེ་སྔོན་ཕྱི་ཟླ་དང་པོའི་ཚེས་བཅུ་གཅིག་ཉིན་འདོན་སྤེལ་བྱས་ཡོད་པ་རེད། རྩོམ་ཡིག་དེའི་ནང་དུ་གསར་ལམ་ཁག་ཏུ་ཅིའི་ཕྱིར་འཛམ་གླིང་གང་སར་ད་ལྟ་བུད་མེད་ཚོས་ཁེར་རྐྱང་གི་མི་ཚེ་སྐྱེལ་རྒྱུར་གདམ་ག་བྱེད་མཁན་ཇེ་མང་ནས་ཇེ་མང་དུ་འགྲོ་བཞིན་ཡོད་དམ་ཞེས་པ་དང། ཡང་རང་དབང་གི་རེ་འདུན་ལ་ཁ་ཕྱོགས་ནས་ཉི་ཧོང་གི་བུད་མེད་ཚོས་གཉེན་སྒྲིག་མི་བྱེད་རྒྱུ་གདམ་ག་བྱས་པ། དེ་བཞིན་ཁ་ན་ཌ་རྒྱལ་ཁབ་ཀྱི་མི་འབོར་ཕྱེད་ཀ་མ་ཟིན་ཙམ་གྱིས་ངེས་པར་དུ་གཉེན་སྒྲིག་བྱ་དགོས་པ་ཞིག་མིན་པར་བསམ་གྱི་ཡོད་ཅེས་དང། དེ་བཞིན་ཆི་ལི་ནང་གཉེན་སྒྲིག་བྱེད་མཁན་ཇེ་ཉུང་དུ་འགྲོ་བཞིན་ཡོད་ཅེས་སོགས་འགོ་བརྗོད་དུ་བཀོད་པའི་གསར་འགྱུར་དེ་དག་ལས་འཛམ་གླིང་ཡོངས་སུ་གཉེན་སྒྲིག་ནི་མུ་མཐུད་རྒྱུན་གནས་ཐུབ་རྒྱུར་ཉེན་ཁའི་རང་བཞིན་ཞིག་ཆགས་ཡོད་པ་བསྟན་འདུག་ཅེས་གསལ་འདོན་གནང་ཡོད་པ་རེད། མིའི་རིགས་ཀྱི་རིག་པ་བ་ལྕམ Dinah Hannaford གི་རྩོམ་ཡིག་དེའི་ནང་དུ་གྲངས་ཐོ་ཁག་ལས་བཤད་སྟངས་དེར་རྒྱབ་སྐྱོར་ཐོབ་ཡོད་དཔེར་ན་ཨ་རིའི་ནང་གཅིག་དགུ་ལྔ་བཅུ་ང་དྲུག་ལོར་ཐེངས་དང་པོར་གཉེན་སྒྲིག་བྱེད་མཁན་དག་ལས་བུད་མེད་ལོ་ན་ཉི་ཤུ་ཙམ་དང་སྐྱེས་པ་ལོ་ན་ཉི་ཤུ་རྩ་གཉིས་ཙམ་ཡིན་པ་དང། ཉིས་སྟོང་བཅུ་དྲུག་ལོར་བུད་མེད་ཀྱི་ལོ་ཚད་ཉི་ཤུ་རྩ་བདུན་ཙམ་དང་སྐྱེས་པའི་ལོ་ཚད་ཉི་ཤུ་རྩ་དགུ་ཙམ་བར་འཕར་ཡོད། གནས་སྟངས་འདི་ཡང་འཛམ་གླིང་རང་བཞིན་ཞིག་ཆགས་འདུག། ད་ལྟ་འཛམ་གླིང་སྟེང་མི་འབོར་སྤྱིའི་བརྒྱ་ཆའི་བརྒྱད་ཅུ་གྱ་དགུ་ཙམ་གཉེན་སྒྲིག་གི་གྲངས་ཚད་ཇེ་དམའ་རུ་འགྲོ་བཞིན་པའི་རྒྱལ་ཁབ་ཁག་ནང་འཚོ་གནས་བྱེད་བཞིན་ཡོད་ཅེས་བཀོད་འདུག་དགེ་རྒན་ཆེན་མོ་ཁོང་གིས་གསུངས་པར་མིའི་རིགས་ཀྱི་རིག་པ་བ་ཞིག་ཡིན་པའི་ཆ་ནས་ང་ཚོས་རིག་གཞུང་གང་མང་ཞིག་གི་རྒྱབ་ལྗོངས་དང་ལོ་རྒྱུས་བཅས་ལ་རྒྱུས་ལོན་དང་རྟོག་ཞིབ་གནང་བ་ཡིན་སྐོར་འགྲེལ་བརྗོད་བྱས་འདུག་ཞིབ་འཇུག་མི་སྣས་གཉེན་སྒྲིག་མི་བྱ་རྒྱུར་གདམ་ག་བྱེད་མཁན་བུད་མེད་ཇེ་མང་ནས་ཇེ་མང་དུ་འགྲོ་དགོས་པའི་རྒྱུ་རྐྱེན་རྒྱུས་ལོན་བྱུང་བའི་ཁྲོད་ཀྱི་གཅིག་ནི་ཁྱོ་ག་ཚོར་བཟའ་ཟླར་བློ་དཀར་མེད་པའི་གནད་དོན་དང་དེ་བཞིན་ལས་གནས་ཀྱི་གོ་སྐབས་དང་རང་དབང་རང་ཚུགས་ཀྱི་རང་བཞིན་གོང་མཐོར་གཏོང་དཀའ་བ། གཞན་ཡང་ཕ་མ་དང་ཕུ་ནུ་མིང་སྲིང་ཚོས་ལྷན་དུ་འཚོ་བ་སྐྱེལ་ན་དེ་བས་བདེ་འཇགས་ཡིན་པར་ངོས་འཛིན་བྱེད་པ་བཅས་ཡིན་འདུག། ཡང་ལོ་རྒྱུས་ཐོག་ནས་བལྟས་ཡོང་ན་འཛམ་བུ་གླིང་གི་ཁྱབ་ཁོངས་སུ་གཉེན་སྒྲིག་ནི་བུད་མེད་མང་ཆེ་བར་དོན་དག་བཟང་པོ་ཞིག་མིན་པས་ཁོ་ཚོས་དེར་ཐག་གཅོད་ཀྱི་བྱེད་ཐབས་ཤིག་འཚོལ་རྒྱུར་འབད་བརྩོན་བྱེད་བཞིན་ཡོད་ཅེས་ཀྱང་ཞིབ་འཇུག་དེའི་ནང་དུ་བཀོད་འདུག་མིའི་རིགས་ཀྱི་རིག་པ་བ་ཁོང་དང་ཁོང་གི་ལས་རོགས་རྣམས་ཀྱིས་བུད་མེད་ཚོའི་ཁྲོད་གཉེན་སྒྲིག་བྱས་མྱོང་ཡོད་མེད་གཉིས་ཀ་དང་བཟའ་འཐོར་བྱས་ཟིན་པ། བཟའ་ཟླ་ཚེ་ལས་འདས་པ་བཅས་ཀྱི་ཁྲོད་བསྐྱར་དུ་གཉེན་སྒྲིག་བྱེད་འདོད་མེད་མཁན་ཚོར་དེའི་རྒྱུ་རྐྱེན་ཐད་རྟོག་ཞིབ་བྱས་ཡོད་འདུག་ལ། ཞིབ་འཇུག་ཁྲོད་སྤྱི་ཚོགས་མང་པོ་ཞིག་ཏུ་གལ་ཏེ་བུད་མེད་ཚོར་གདམ་ག་ཡོད་ཚེ་རང་ཉིད་ཀྱི་ཁྱིམ་དུ་ཕ་མ་དང་ཕུ་ནུ་མིང་སྲིང་ཚོས་མཉམ་དུ་འཚོ་སྡོད་བྱེད་འདོད་ཡོད་པ་ལས་ཁྱོ་གས་མཉམ་དུ་འཚོ་སྡོད་བྱེད་འདོད་མེད་པ་དང་བུད་མེད་དེ་རིགས་ཀྱིས་རང་གི་ཕ་མ་དང་ནང་མི་དུས་ནམ་ཡིན་རུང་སྐྱུར་ཡིག་དང་མགོ་སྐོར་རྫུན་གཏམ་བཤད་པ་སོགས་བྱེད་མི་སྲིད་པར་ཡིད་ཆེས་བྱེད་བཞིན་ཡོད་པ་གསལ་འདོན་བྱས་ཡོད་པ་རེད། ཡང Houston སློབ་ཆེན་གྱི་མིའི་རིགས་ཀྱི་རིག་པ་བ་དང་དགེ་རྒན་ཆེན་མོ་ལྕམ Dinah Hannaford གིས་ཞིབ་འཇུག་ལས་དོན་འདིས་གཉེན་སྒྲིག་བྱེད་འདོད་མེད་མཁན་གྱི་བུད་མེད་ཚོར་རྒྱབ་སྐྱོར་བྱས་པ་མིན་པར། ང་ཚོས་གཉེན་སྒྲིག་དང་འབྲེལ་བའི་གནད་དོན་ལ་དོ་སྣང་དང་བསམ་གཞིགས་ཡོང་ཐབས་བྱས་པ་ཞིག་ཡིན་སྐོར་གསལ་བཤད་བྱས་འདུག། ཡང་ཉེ་སྔོན་ལྷོ་ཀོ་རི་ཡའི་ནང་བུད་མེད་གཉེན་སྒྲིག་མི་བྱེད་མཁན་ཇེ་མང་དུ་ཕྱིན་ཡོད་པའི་གནས་ཚུལ་ཐོན་ཡོད་པ་མ་ཟད། རྒྱ་ནག་ནང་གཉེན་སྒྲིག་བྱེད་མཁན་གྱི་མི་འབོར་དེ་ལོ་རྒྱུས་ཐོག་ཆེས་དམའ་ཤོས་ཆགས་ཡོད་སྐོར་སོགས་གཞུང་ཕྱོགས་ནས་ཁྱབ་བསྒྲགས་བྱས་ཡོད་པ་རེད། ཉེ་བའི་ལོ་ཤས་རིང་རྒྱ་ནག་ནང་གཉེན་སྒྲིག་གི་གྲངས་འབོར་ལས་བཟའ་འཐོར་གྱི་གྲངས་འབོར་མང་བ་དང།

བཟའ་ཚོ་གཉིས་བར་གཤིས་ཀ་མི་མཐུན་པ། ཁྱིམ་ཚང་དུ་རྩུབ་སྤྱོད་ཀྱི་གནད་དོན་བྱུང་བ། བཟའ་ཚོ་གང་རུང་གིས་ཕྱི་ཕྱོགས་སུ་དགའ་རོགས་བཙལ་བ་བཅས་རྒྱུ་རྐྱེན་གཙོ་བོ་ཁག་ཡིན་ལུགས་བཀོད་འདུག་གནས་ཚུལ་འདིའི་ཐད་ཨ་མེ་རི་ཀའི་ནང་ཡོད་པའི་རྒྱ་ནག་བུད་མེད་ཀྱི་ཐོབ་ཐང་ཞེས་པའི་སྒྲིག་འཛུགས་དེའི་སྤྱི་ཁྱབ་འགན་འཛིན་ཀྲང་ཅིན་ལ

ཡང་ཁོ་མོས་མུ་མཐུད་དེང་སྐབས་རྒྱ་ནག་ནང་དཔལ་འབྱོར་གྱི་འགྲན་རྩོད་ཁྲོད་དུ་མི་མང་པོ་ཞིག་གིས་དངུལ་ལོར་ནི་ཡོད་ཚད་ལས་རྩ་ཆེར་བརྩི་བའི་འདུ་ཤེས་དེའི་དབང་གིས་མི་ལ་ལས་རྒྱུ་ནོར་ནི་རང་ཉིད་ཀྱི་ཚེ་སྲོག་ལས་ཀྱང་རྩ་ཆེར་ངོས་འཛིན་བྱེད་མཁན་ཡོད་ཅིང་གནད་དོན་འདི་རིགས་ཀྱི་རྒྱབ་ཏུ་རྒྱལ་ཁབ་ཀྱི་སྲིད་ཇུས་དང་ཁྲིམས་ལུགས་སྤྱི་ཚོགས་ཁྲོད་གནས་པའི་སྲོལ་རྒྱུན་བཅས་ལའང་འབྲེལ་བ་ཆགས་ཡོད་ཅེས་གསུངས་བྱུང།

རྒྱ་ནག་གི་ཆབ་སྲིད་དང་ཁྲིམས་ལུགས་ལ་འབྲེལ་བ་དམ་པོ་ཆགས་ཡོད་ཅེས་གསུངས་བྱུང། གཞན་ཡང་ལྕམ་ཀྲང་ཅིན་གྱིས་བོད་ཀྱི་ས་ཁུལ་དུ་བཟའ་འཐོར་གྱི་གྲངས་འབོར་དེ་རྒྱ་ནག་གི་དཔལ་འབྱོར་ཡར་རྒྱས་ཆེ་བའི་གྲོང་ཁྱེར་ཆེ་ཁག་དག་དང་བསྡུར་ན་ཉུང་བའི་རྒྱུ་རྐྱེན་ནི་ས་ཁུལ་མི་འདྲ་བ་འདི་གཉིས་ཀྱི་མིའི་བསམ་བློའི་ནང་རྒྱུ་ནོར་ལ་འཛིན་པའི་འདུ་ཤེས་ཀྱི་བར་ཁྱད་ལས་བྱུང་བ་ཞིག་ཡིན་པར་ངོས་འཛིན་བྱེད་ཀྱི་འདུག། 西藏的离婚率低哈， 因为西藏也也很穷， 也不富。 嗯哼。 那为什么他离婚率还会低呢？ 那个很富的地方， 物价很高的地方， 北京、 上海、 深圳、 广州这些， 他的离婚率为什么那么高呢？ 那就是他的那個觀念嘛, 是觀念不同, 就是說文化有家那個歡這個這個他們的, Janur ni le zor ngendem ba tang, o རྒྱུ་ནོར་ཐོག་དེ་ལྟ་བུའི་འདོད་རྔམ་ཆེན་པོ་མེད་པར་མིའི་མཛའ་བརྩེ་དང་ཀུན་སྤྱོད་བཅས་ལ་བརྩི་བཀུར་ཆེ་ཙམ་ཡོད་པ་བཅས་ནི་བོད་མིའི་བཟའ་འཐོར་གྱི་གྲངས་འབོར་དེ་རྒྱ་ནག་རྒྱལ་ཡོངས་ཀྱི་ཉུང་ཤོས་ཡིན་པའི་རྒྱུ་རྐྱེན་ཡིན་སྲིད་པའི་དཔྱད་བརྗོད་གནང་བྱུང། གསན་མཁན་རྣམ་པ། ཐེངས་འདིའི་བུད་མེད་དང་སྤྱི་ཚོགས་ཞེས་པའི་ལེ་ཚན་རྒྱང་བསྲིང་བྱས་ཚར་བ་ཡིན།